ཨོ་སི་ཀྲི་ལི་ཡའི་མི་ས་ཡ་མང་པོ་ཞིག་སྒོ་རྒྱ་དམ་དྲག་འོག་གནས་དགོས་པ་དང་རྒྱལ་ཁབ་ཀྱི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་སྐབས། དྲ་རྒྱའི་ཐོག་ཨོ་སི་ཀྲི་ལི་ཡའི་ཐོན་རྫས་ཉོས་པའི་བརྒྱུད་ཚོང་ལས་ཆུང་ཁག་དང་ཁྱིམ་ཚང་གི་ཚོང་ལས་རྣམས་འཚོ་གཉེར་ཐུབ་པར་ཕན་ངེས་ཡིན་འདུག་བྷི་ཀི་སི་ཀོར་སིས་ལགས་ནི་ཁོང་གི་བུ་ཧྥི་ལིབ་ལགས་དང་ལྷན་དུ་གྲོང་ཁྱེར་མེལ་སྦོར་ནང་གྱོན་ཆས་ཀྱི་བཟོ་གྲྭ་ཞིག་སྟངས་འཛིན་གནང་གི་ཡོད་པ་དང་ཁོང་ཚོའི་བཟོ་གྲྭས་གྱོན་ཆས་ཚོང་ཁང་ཆེ་ཁག་ལ་ཐོན་རྫས་མཁོ་སྤྲོད་གནང་གི་ཡོད་པ་རེད། ཁོང་གིས་གསུངས་དོན། ང་ཚོའི་གྱོན་ཆས་ཉོས་པའི་བརྒྱུད་ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་ལས་མི་དང་ངལ་རྩོལ་བ་རྣམས་ལ་རོགས་སྐྱོར་སྤྲོད་ཡོད། དེ་ཡང་བྷི་ཀི་སི་ཀོར་སིས་ལགས་ནི་ལོ་བདུན་ཅུ་ཡིན་པ་དང་འདས་པའི་ལོ་མང་རིང་གི་ལས་ཀའི་ཉམས་མྱོང་བརྒྱུད་ཁོང་གིས་ཨོ་སི་ཀྲི་ལི་ཡའི་རས་ཆའི་ཚོང་ལས་ཐད་འགྱུར་བ་འདྲ་མིན་མངོན་སུམ་མྱོང་ཡོད་ཀྱང་ལོ་སྔོན་མ་ཏོག་ནད་ཁྱབ་གདལ་བྱུང་ནས་བཟུང་ཚོང་ལས་ལ་གྱོང་གུན་ཆེན་པོ་བྱུང་བ་ལྟ་བུ་ད་བར་མྱོང་མེད་པ་རེད་འདུག་ཁོང་གིས་གསུངས་དོན། ང་ཚོས་ལས་མི་ཡོངས་ལ་ལས་ཀ་མེད་པས་རང་ཁྱིམ་དུ་ལོག་རོགས་ཞེས་མ་ལབ་ཀ་མེད་བྱུང་དེས་མི་ཚང་མར་བློ་ཕམ་ཆེན་པོ་བྱུང་ཡོད་རེད། དེར་བརྟེན་ཚོང་ལས་དེས་སྲུང་སྐྱབས་ཀྱི་གྱོན་ཆས་རིགས་བཟོ་འགོ་ཚུགས་ནས་འཚོ་གཉེར་ཐུབ་ཐབས་གནང་ཡོད་ཀྱང་ཁོང་ཚོར་ནད་ཡམས་ཁོ་ན་མ་ཡིན་པའི་འགོག་རྐྱེན་གཞན་ཡང་འཕྲད་ཡོད་པ་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་ནང་ཚོང་འགྲེམས་བྱེད་པའི་གྱོན་ཆས་ཕོན་ཆེ་བ་ཞིག་རྒྱ་ནག་ནས་བཟོ་སྐྲུན་བྱེད་ཀྱི་ཡོད་པས་ཝི་ཀི་ལགས་ཀྱི་ཚོང་ལས CGT Australia ཞེས་པ་དེ་ཡང་ཚོང་ལས་གཞན་བཞིན་དཀའ་ངལ་འཕྲད་ཡོད་པ་རེད། ད་ཆ Brunswick ནང་ཡོད་པའི་ཚོང་ལས་དེས Made in Australia Australia ནང་བཟོས་པ་ཞེས་པའི་ལས་འགུལ་ནང་མཉམ་ཞུགས་གནང་ནས་ཟུར་འདོན་བྱེད་ཀྱི་ཡོད་ཅེས་ཁོང་གི་བུ Philip Skorsis ལགས་ཀྱིས་འགྲེལ་བརྗོད་གནང་དོན།

ཉེ་ཆར་ཁོང་གཉིས་སིད་ནི་དང་མེལ་སྦོར་ནང་ཚོང་ལས་ཀྱི་སྦྱིན་བདག་གཞན་རྣམས་དང་མཉམ་འབྲེལ་ཐོག་ཨོ་སྟྲེ་ལི་ཡའི་ནང་གྱོན་ཆས་བཟོ་གནང་གི་ཡོད་པ་རེད། ལས་གཞི་དེ་ཡང་ཐོག་མར་ཁྲིམས་རྩོད་པ་དྲ་ཐོག་ཏུ་ཚོང་འདྲེན་པར་གྱུར་བ་ཁེཊ་ཌི་ལོན་ལགས་ཀྱིས་འགོ་བཙུགས་པ་ཡིན་འདུག་ཁོང་མོས་གསུངས་དོན།
They very much feel like family and we wanted to have.
ང་ཚོ་ཚང་མ་ནང་མི་གཅིག་ལྟ་བུ་ཚོར་གྱི་འདུག་ང་ཚོར་མགོ་ནས་མཇུག་བར Australia རང་ནས་བཟོས་པའི་ཐོན་རྫས་དགོས་མཁོ་ཡོད་པ་དང་དེའི་བརྒྱུད་ཚོང་ལས་ཁག་མི་འདྲ་བ་ཉི་ཤུ་རྩ་གཉིས་ཙམ་ལ་ཕན་ཐོགས་ཀྱི་ཡོད་པའི་བདེ་སྐྱིད་ཀྱི་ཚོར་བ་ཡོད་པ་ཞིག་འདུག་དེ་ཡང Kate ལགས་ཁོང་མོའི་རྒྱས་སྤྲོས་ལག་ཁུག་གི་ཚོང་རྒྱུག་པོ་མེད་པ་ཆགས་པ་དང་བུད་མེད་མང་དག་ཅིག་ཁྱིམ་ནས་ལས་ཀ་བྱེད་འགོ་ཚུགས་པར་བརྟེན། རྔུལ་སྟོད་འཚོང་རྒྱུའི་བསམ་བློ་འཁོར་བ་རེད་འདུག་ཁོང་མོས་གསུངས་དོན། Forty percent worth of losses ཨ། ང་རང་ཁྱོན་བསྡོམས་ཚོང་གྱོང་གུན་བརྒྱ་ཆ་བཞི་བཅུ་ཙམ་ཐེབས་པ་མ་ཟད་ལོ་ནས་ལོར་འགྲོ་སོང་བརྒྱ་ཆ་སུམ་ཅུ་ཙམ་འཕར་བས་གནས་སྟངས་ཛ་དྲག་པོ་ཞིག་ཆགས་སོང། དེ་ཡང Made in Australia ཨོས་ཏྲེ་ལི་ཡའི་ནང་བཟོས་པ་ཞེས་པའི་ལས་འགུལ་དེ་ནད་ཡམས་སྐབས་ཚོང་འབྲེལ་གྱི་བརྒྱུད་རིམ་ལ་བརྡབ་གསིག་བྱུང་བར་བརྟེན་འགྲོ་སོང་བརྒྱ་ཆ་བཅུ་བཞི་ཙམ་འཕར་ཡོད་པས། དེར་གདོང་ལེན་བྱས་ཚོང་ལས་མང་པོ་ཞིག་ལ་གཏམ་བཟང་ཞིག་ཡིན་འདུག་སྤྱིར་ཨོ་སྟྲེ་ལི་ཡའི་ནང་ཚོང་འགྲེམས་བྱེད་པའི་གྱོན་ཆས་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་ཞིག་རྒྱ་ནག་ནས་ནང་འདྲེན་བྱེད་ཀྱི་ཡོད་པ་དང་བརྒྱ་ཆ་བཞི་ཙམ་ཞིག་ཨོ་སྟྲེ་ལི་ཡའི་ནང་དུ་བཟོ་གི་ཡོད་པས་ལས་འགུལ་དེའི་བརྒྱུད་ནད་ཡམས་སྐབས་ཚོང་ལས་ཆུང་ཁག་ལ་ཕན་ངེས་རེད་ཅེས་ཀེ་ཏྲི་ལིན་ལགས་ཀྱིས་གསུངས་དོན། མི་དམངས་ཚོའི་ངོས་ནས་ངའི་ཚོང་འགྲེམས་དང་ཚོང་ལས་གཞན་དེ་དག་ལ་རྒྱབ་སྐྱོར་ཧ་ཅང་ཡག་པོ་གནང་བྱུང། ཉེ་ཆར་བཏོན་པའི་ཉམས་ཞིབ་ཞིག་ལ་ལྟར་ན་ཨོ་སི་ཀྲི་ལི་ཡའི་མི་མང་གི་ཁྲོད་དུ་ཨོ་སི་ཀྲི་ལི་ཡའི་ནང་བཟོས་པའི་ཐོན་རྫས་ལ་དངུལ་མང་བ་སྤྲོད་དགོས་ན་ཡང་ཉོ་འདོད་ཡོད་པ་ཐོན་ཡོད་པས་དེའི་བརྒྱུད་བཟོ་བཀོད་དང་རས་ཆའི་ཚོང་ལས་ནང་ཕྱག་ལས་གནང་མཁན་མི་ས་ཡ་ཕྱེད་ཀ་ཙམ་ཞིག་གི་ལས་ཀ་དེ་སྲུང་ཆེད་ཕན་གྱི་ཡོད་པ་རེད། ཨ་སི་ཡ་བན་མེ་ཏྲུབ་ལགས་ནི། Ragtrader། ཞེས་པའི་དུས་དེབ་དཔར་འགྲེམས་པ་ཡིན་པ་དང་ཁོང་གིས་གསུངས་དོན། ལས་འགུལ་དེ་ནི་ཨོ་སྟྲེ་ལི་ཡའི་ནང་ཚོང་ལས་ཆུང་ཁག་ཁག་མཉམ་འབྲེལ་ཐོག་ཕན་ཚུན་རོགས་འདེགས་བྱེད་པའི་དཔེ་ཡག་པོ་ཞིག་རེད། དེའི་བརྒྱུད་ཚོང་ལས་ཆུང་ཁག་ལ་ནུས་པ་ག་ཚོད་ཡོད་པ་སྟོན་ཐུབ་པ་ཙམ་མ་ཟད་ང་ཚོའི་རྒྱལ་ཁབ་ཀྱི་དཔལ་འབྱོར་ལ་ཡང་ཕན་ཐོགས་ཀྱི་ཡོད།